ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་དེ་ལ་ཡང་གནས་མཆོག་རྡོ་རྗེ་གདན་དུ་ཕུལ་བའི་མནའ་གན་མཐུ་མོ་ཆེ་ཟེར་བ་འདིའི་སྐོར་ལ་ཡང་ངོ་སྤྲོད་ཞུ་ཡས་ཀྱི་འབད་བརྩོན་ཞུ་ཡས་ཡིན། ཨེ་ནི་ད་རེས་ཀྱི་ངོ་སྤྲོད་ཞུ་ཡས་འདིའི་ནང་ལ་ངས་དོན་ཚན་བཞིའི་སྒང་ལ་ཡང་ད་ཅིག་རྣམ་པ་ཚོ་ལ་ཡང་འགྲེལ་བཤད་ཞུས་ན་བསམ་སོང་དང་པོ་དེ་ལ་ཡང་གཅིག་གནས་མཆོག་རྡོ་རྗེ་གདན་དུ་ཕུལ་བའི་མནའ་གན་མཐུ་མོ་ཆེ་ཟེར་ཡས་དེ་གནས་སྟངས་ག་འདྲའི་ཅིག་སྒང་ལ་ཡང་ཕུལ་ཡོད་པ་དང་ཁས་ལེན་དམ་བཅའ་ག་འདྲས་ཞུས་ཡོད་རེད། མནའ་གན་མཐུ་མོ་ཆེ་ཕུལ་བའི་གནད་དོན་འདི་ད་གཅིག་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་ཡང་གནད་འགག་དང་འདིའི་ནང་དོན་གཙོ་བོ་ག་རེ་ག་རེ་ཅིག་འཁོད་ཡོད་པ་འདི་གྱད་དེ་ཅིག་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུ། དེ་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ཡང་ཅིག་གནས་མཆོག་རྡོ་རྗེ་གདན་དུ་ཆོལ་གསུམ་ཆོས་ལུགས་དང་བཅས་པའི་ད་སྐུ་ཚབ་འཛོམས་ནས་མནའ་གན་མཐུ་མོ་ཆེ་འདུག་བྱས་ཕུལ་ཡོད་པ་འདི། བཙན་བྱོལ་བོད་མི་ཚོས་མུ་མཐུད་ནས་རྩ་འཛིན་བྱེད་ཐུབ་ཡོད་རེད་ཡོད་མ་རེད། ད་ལྟའི་གི་བོད་མིའི་འཐབ་རྩོད་ཀྱི་གནས་སྟངས་འདི་ལ་ཡ་ཨེ་ནི་ད་མནའ་གན་མཐུ་མོ་ཆེ་ཞུ་ཡས་དེ་གནད་འགག་དང་འདིའི་གི་འབྲེལ་བ་ག་རེ་ཆགས་བསྡད་ཀྱི་ཡོད་རེད་འདི་འདྲའི་སྐོར་ལ་ངས་ད་མུ་མཐུད་ནས་ཅིག་ངོ་སྤྲོད་ཞུ་ཡས་གི་འབད་བརྩོན་ཞུ་གི་ཡིན། དང་པོ་དེ་ལ་ཡ་ད་མནའ་གན་མཐུ་མོ་ཆེ་དེ་གནས་སྟངས་ག་འདྲས་ཅིག་འོག་ལ་ཡ་ཕུལ་ཡོད་རེད་ཟེར་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་རྒྱ་གར་ལ་བཙན་བྱོལ་ཕེབས་ཁོང་གི་ཞབས་རྗེས་སུ་ད་བོད་མིའི

མི་འཐུས་ཁག་གིས་ད་གཅིག་གནས་མཆོག་རྡོ་རྗེ་གདན་ལ་བཅར་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་བརྟན་བཞུགས་ཕུལ་བ་དང་སྦྲགས་མནའ་གན་མཐུ་མོ་ཆེ་དེ་འདུག་བྱས་བཞག་གནང་ཡོད་རེད། ད་མནའ་གན་མཐུ་མོ་ཆེ་དེ་བཞག་པའི་གི་ནང་དོན་དང་དེའི་གི་སྙིང་དོན་ད་ལྟ་སྐབས་དེ་དུས་མཉམ་ཞུགས་གནང་མཁན་ད་ལྟ་སུད་སིར་བཞུགས་པ་དགུང་གྲངས་བརྒྱད་ཅུ་གྱ་གྲངས་ལ་ཕེབས་བསྡད་པ་ཨ་ནི་བྱང་ཆུབ་ལགས་ཀྱིས་དེའི་སྐོར་ལ་ངོ་སྤྲོད་གནང་བ་གཅིག་རྣམ་པ་ཚོར་ཅིག་སྙན་སྒྲོན་ཞུ་གི་ཡིན།
མནའ་གན་མཐུ་མོ་ཆེ་བཞག་དགོས་པ་དེ་ག་རེ་རེད་ཟེར་ན།

བོད་ཆོལ་ཁ་གསུམ་གཅིག་ཏུ་སྒྲིལ་བའི་གནས་སྟངས་དེ་ད་ག་འདྲ་གཅིག་གི་ལོ་བརྒྱ་ཕྲག་གཅིག་གཉིས་ནང་ལ་ཡང་སྐྱོ་རུ་སྐྱོ་རུ་ཕྱིན་ལྷག་པར་དུ་ད་ལྔ་བཅུ་ང་གྲངས་ནང་ལ་ཡང་རེད་པ་གཅིག་རྒྱ་མི་གིས་བཙན་འཛུལ་བྱས་པ་དང་དེ་འདྲའི་གི་བརྒྱུད་ནས་ད་ག་འདྲ་བོད་ཆོལ་ཁ་གསུམ་གཅིག་ཏུ་སྒྲིལ་བའི་གི་ངོ་བོ་དེ་ཕལ་ཆེར་མེད་པ་ཆགས་པའི་གནས་སྟངས་གཅིག་ཆགས་བསྡད་པའི་སྐབས་དེ་འདྲའི་གཅིག་ལ་ཡང་ད་བཙན་བྱོལ་ནང་འབྱོར་བའི་བོད་མི་ཚོའི་ངོས་ནས་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས།

བོད་མི་ཚོའི་ངོས་ནས་སྔོན་ཆད་ལ་འགྱོད་སེམས་དང། ཕྱིན་ཆད་ལ་སྡོམ་སེམས་བྱས་པའི་སྒོ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་དག་པའི་དབུ་ཁྲིད་འོག་ལ་ཡ་ཨ་ནི་ཤར་བསྐྱོད་བྱེད་ཀྱི་ཡིན་ཟེར་ནས་ད་ཁས་ལེན་དམ་བཅའ་འདུག་བྱས་ཕུལ་བའི་གནད་དོན་ཆགས་བསྡད་ཡོད་རེད། དེ་ཙམ་མ་ཟད་དམ་བཅའ་དེ་ཕུལ་བའི་རྗེས་ལ་ཡ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་གང་འདྲ་སྐབས་དེ་དུས་འཛོམས་པའི་བོད་མི་ཚོ་ལ་ཡ་ད་ཁྱེད་རང་ཚོ་ས་གནས་སོ་སོ་ལ་ཕར་ཕྱིན་ནས་ཨ་ནི་སོ་སོ་སོའི་གི་ད་གང་འདྲ་འཐུས་མི་འདུག་བྱས་ནས་བདམས་ཤོག། ད་དེ་སྔའི་སྲིད་གཞུང་གི་ལམ་ལུགས་ལ་འགྱུར་བ་བཏང་ནས་ད་ག་འདྲ་དམངས་གཙོའི་ལམ་ལུགས་ལྡན་པའི་སྲིད་གཞུང་བཙུགས་ཡས་ལ་ཡང་གོམ་སྟབས་དང་པོ་དེ་སྐབས་དེ་དུས་སྤོས་དེ་ནས་བཟུང་དེ་ནས་ཨནི་སྐྱབས་མགོན་རིན་པོ་ཆེས་བཀའ་སློབ་གནང་བ་གཞིར་བཟུང་ཐོག་ནས་ཨནི་ས་གནས་སོ་སོར་ཕར་ཕེབས་ནས་ཆོལ་ཁ་གསུམ་དང་ཆོས་ལུགས་བཅས་པའི་གི་ད་མི་འཐུས་བདམས་ཏེ་བདམས་པ་དེ་གྱད་དེ་ཨནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོའི་སྤྱི་ཟླ་བརྒྱད་པའི་ནང་རྡ་རམ་ས་ལ་བཅར་ནས་ཨནི

ཆོལ་གསུམ་ཆོས་ལུགས་དང་བཅས་པའི་ཚང་མས། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དབུ་ཁྲིད་ཡང་དག་པའི་དབུ་ཁྲིད་འོག་ལ་ཡ་ཨ་ནི་རྡོག་རྩ་གཅིག་སྒྲིལ་བྱས་ནས་ད་ལྟ། བོད་པའི་འཐབ་རྩོད་དེ་གོང་བུ་གཅིག་གྱུར་གྱི་ཐོག་ནས་ད། འཐབ་རྩོད་བྱེད་ཡས་ཀྱི་ཁས་ལེན་ཞུ་ཡས་ཀྱི་གནད་དོན་ཅིག་ཆགས་ཡོད་རེད་དེ་ཙམ་མ་ཟད་དེའི་དུས་མཚམས་ནས་བཟུང་ནས

ད་འདི་ནང་ལ་ཡ་དང་པོ་དེ་ལ་ཡ་མགོ་བརྗོད་ཁོ་རང་ལ་ཡ་ག་འདའ་ག་རེ་འཁོད་ཡོད་རེད་ཟེར་ན་དཔལ་མྱུར་མཛད་ཡེ་ཤེས་མགོན་པོ་ཕྱག་དྲུག་དང་དཔལ་ལྡན་དམག་ཟོར་རྒྱལ་མོ་རེ་མ་ཏི། བསྟན་སྲུང་དམ་ཅན་རྒྱ་མཚོ་དཔང་དུ་བཙུགས། ཕན་བདེའི་འབྱུང་གནས་ལུགས་གཉིས་གོང་མ་ཁྲིམས་བདག་རིན་པོ་ཆེའི་ཞབས་དྲུང་དུ་བྱས་ནས་ད་སྙན་ཞུའི་མགོ་བརྗོད་ཁོ་རང་ལ་ཡ་ག་འདའ་མགོན་པོ་ཕྱག་དྲུག་དང་དཔལ་ལྡན་དམག་ཟོར་རྒྱལ་མོ་ལ་སོགས་པ་བསྟན་སྲུང་དམ་ཅན་རྒྱ་མཚོ་དཔང་དུ་བཙུགས་ནས

གནས་མཆོག་རྡོ་རྗེ་གདན་དུ་ཕུལ་བའི་མནའ་གན་མཐུ་མོ་ཆེའི་ཞལ་བཤུས་ཟེར་གྱི་ལེ་ཚན་འདིའི་ནང་ནས་མ་ངས་ལུང་འདྲེན་བྱས་ནས་མ་རྣམ་པ་ཚོར་སྙན་སྒྲོན་ཞུ་གི་ཡིན། ད་འདི་ནང་གཅིག་སྙིང་བསྡུས་སྙིང་བསྡུས་ཞུ་གི་ཡིན་ན། ད་ཁས་ལེན་དམ་བཅའ་འགྲོ་གི་མ་སོང་འདི་ནང་ནང་དོན་ག་རེ་འཁོད་ཡོད་ཟེར་ན། རང་ཅག་སྟོད་མངའ་རིས་སྐོར་གསུམ་བར་དབུས་གཙང་རུ་བཞི་མདོ་སྨད་ཆུ་བཞི་སྒང་དྲུག་ཨ་མདོ། མགོ་ལོག་བཅས་བོད་ཆོལ་ཁ་གསུམ་གྱི་མི་མང་ཡོངས་ལ་བདེ་སྐྱིད་ཀྱི་དཔལ་ཡོན་རྟག་ཏུ་བཞད་པའི་ཐབས་ཚུལ་ལ་གངས་ལྗོངས་རྒྱལ་བསྟན་ཆབ་སྲིད་ཡོངས་ཀྱི་བདག་པོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོས་ཉིན་མཚན་དུས་དྲུག་ཏུ། ཐུགས་ཁུར་ཟབ་བཞེས་བཀའ་དྲིན་མུ་མཐའ་མེད་པ་བསྐྱངས་རུང་རང་ཅག་བོད་རིགས་མི་མང་ཡོངས་ནས་ད་བར་མཐུན་ལམ་རྡོག་རྩ་གཅིག་ཏུ་སྒྲིལ་བའི་ཁུར་བབས་སྲི་ཞུ་ལྷག་བསམ་རྣམ་དག་ཅིག་བསྒྲུབ་མ་ཐུབ་པའི་ཉེར་ལེན་དང་བཅས་ད་འདི་ནང་ལ་ཡ་སྐབས་དེ་དུས་ད་སྔོན་བྱས་ལ་འགྱོད་སེམས་ཟེར་གྱི་རེད་ད་ག་ད་ཅིག་ད་ལྟ་བར་དུ་གོང་ས་སྐྱབས་མགོན་ཆེན་པོ་སྐུ་འཕྲེང་བཅུ་བཞི་པ་གཙོས་པའི་སྐུ་འཕྲེང་ན་རིམ་གྱིས་བོད་མི་རིགས་ལ་ཡ་བཀའ་དྲིན་དུ་བསྐྱངས་ཡོད་དེ་ཡིན་ན་ཡང་ག་ད་བོད་མི་ཚོས་ཆོལ་ཁ་གསུམ་དང། ཆོས་ལུགས་དང་བཅས་པའི་ཆིག་སྒྲིལ་གྱི་ནུས་པ་འདི་ཁུར་དུ་འཁྱེར་མ་ཐུབ་པའི་རྒྱུ་མཚན་ལ་བརྟེན་ནས་ད་ལྟའི་དཀའ་ངལ་ཅིག་བྱུང་འཕྲད་བསྡད་པ་འདིའི་ངོས་ལེན་ཅིག་ཞུས་ཡོད་རེད། འདིའི་གཤམ་དེ་ནས་མ་ག་ད་ད་ད་ང་ཚོ་བཟོད་དུ་མེད་པའི་གི་བོད་པ་ཚོ་ལ་ད་དངོས་སུ་མྱོང་བསྡད་པའི་དཀའ་ངལ་ག་རེ་འཕྲད་ཀྱི་ཡོད་པ་འདི་ངོས་ལེན་ཅིག་ཞུས་ཡོད་རེད་མུ་མཐུད་ནས་མ་ག་རེ་ཞུས་ཡོད་རེད་ཟེར་ན། སྒོས་སུ་རང་ཅག་ཁ་བ་རི་པའི་སྐྱེ་འགྲོ་ཡོངས་ལ་བསམ་བཞིན་དད་པའི་སྤུ་ལོང་དབང་མེད་དུ་གཡོ་བའི་བཀའ་དྲིན་གྱི་ཚད་མཐའ་གཞལ་དུ་མེད་པ་དེ་ལྟ་བུའི་དུས་སྐབས་འདིར། རང་ཅག་བོད་རིགས་ཚང་མས་སྔར་བྱས་ལ་འགྱོད་སེམས་དྲག་པོ་དང་ཕྱིས་ཀྱི་ཁུར་བབ་ཞུ་རྒྱུའི་ཐད ྋགོང་ས ྋསྐྱབས་མགོན་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོའི་དགོངས་གཞི་ཟབ་མོ་དང་མཐུན་པའི་བོད་རིགས་ནང་ཁུལ་རང་རང་མིང་གི་རྗེས་སུ་བསྙེགས་པའི་ཕྱོགས་འཐེན་ཕྲག་དོག་རྣམས་གཞི་ནས་སྤངས་ཏེ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་ལྕགས་ཀྱི་གོང་བུ་བཞིན་བྱེད་རྒྱུ་དང ྋགོང་ས ྋསྐྱབས་མགོན་ཆེན་པོའི་ཡང་དག་པའི་དབུ་ཁྲིད་ཀྱི་འོག་ང་ཚོས་བཀའ་དགོངས་ཟབ་མོ་དང་མཐུན་པའི་ཁུར་བབ་ཞུ་བྱ་ཅི་ཅིར་གང་ནུས་ཅི་ཐུབ་ཞུས་ཚེ་བོད་སྤྱིའི་འཕྲལ་ཕུགས་བདེ་དོན་འགྲུབ་པར་འདི་ལས་དགེ་མཚན་ཆེ་བ་མ་མངོན་པར་ཚང་མས་མཐོང་སྣང་གཅིག་ཏུ་མཐུན་ཏེ་མ་བསྐུལ་དྭང་བླངས་དགའ་སྤྲོའི་སེམས་པས་ཁེངས་པའི་ངང་ནས། གྲོས་ཐག་གཙང་མ་བཅད་ཟེར། ད་ག་རེ་ཟེར་དགོས་རེད་མནའ་གན་ཐུ་མོ་ཆེའི་ཡིག་ཆ་དེ་ལ་ཡ་ཨ་ནི་ད་གདན་ས་ཆེན་པོ་གསུམ་དང་ཨ་ནི་ད་ག་ནང་བཞིན་ཆོས་བརྒྱུད་ཆེན་པོ་བཞི་ཆོལ་ཁ་གསུམ་གྱི་མི་འཐུས་ལ་སོགས་པ་གང་ལྟར་བརྒྱ་ཕྲག་ལ་བརྒལ་བས་ཀྱི་ཨ་ནི་མཚན་རྟགས་བཀོད་ནས་ཨ་ནི་སྙན་ཞུ་དེ་འདུག་ཅེས་ཕུལ་ཡོད་རེད། ད་མནའ་གན་ཐུ་མོ་ཆེ་དེ་བཞག་པའི་རྗེས་ལ་ཡ་ང་ཚོས་རྩ་འཛིན་ག་འདྲས་བྱེད་ཐུབ་ཡོད་རེད་པས་མུ་མཐུད་ནས་རྩ་འཛིན་བྱེད་ཐུབ་ར་ཐུབ་ཡོད་མ་རེད། ཅེས་ད་དེ་དྲི་བ་འདི་སླེབས་ཀྱི་ཡོད་རེད་འདི་ལ་ཡང་ཅིག་བྱང་ཆུབ་ལགས་ཀྱིས་དགོངས་ཚུལ་དེ་འདྲ་ཅིག་གསུངས་ཡོད་འདི་ཅིག་ཟེར་རོགས་གནང། ད་མནའ་ལ་བརྩི་མཁན་མི་འདུག་བ་ཨ་ནི་མནའ་ལ་མ་བརྩིས་ན་མནའ་སྟོང་ཅིག་ད་ནུས་མེད་ཟེར་ཆགས་རེད་བ་གནའ་ཕ་ལྟར་བྱ་ནི་ད་ད་ལྟ་རྒྱལ་བ་རིན་པོ་ཆེ་ཡ་མཚན་སྨད་ཞུ་གི་འདུག་བ།

ད་ག་རེ་ཟེར་དགོས་རེད་དྲུག་ཅུའི་ནང་ལ་ཡང་བཙན་བྱོལ་བོད་མིའི་ལོ་རྒྱུས་བལྟས་དུས་ཙ་ནས་མནའ་གན་ཐུ་མོ་ཆེའི་ཚིག་དོན་ལ་གཞིགས་པས་ཀྱིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་འོག་ལ་ཤར་བསྐྱོད་བྱས་ནས་ཆོལ་ཁ་གསུམ་མཐུན་ལམ་རྡོག་རྩ་གཅིག་ཏུ་བསྒྲིལ་ནས་ད་བོད་དོན་དེ་འདྲ་འཐབ་རྩོད་ཀྱི་ལས་འགུལ་དེ་སྤེལ་གྱི་ཡིན་ཟེར་བྱས་ནས་ཁས་ལེན་ཞུས་པ་ནང་བཞིན་བཙན་བྱོལ་བོད་མིས་རྒྱུན་སྐྱོང་བྱེད་ཐུབ་པ་རེད་ཟེར་ན། ད་འདི་ལ་ཡང་དྲི་བ་ཆེན་པོ་ཆགས་བསྡད་ཡོད་རེད། ལོ་རྒྱུས་ལ་དཔྱད་པ་བྱེད་དུས་ཙ་ནས་དཔེར་ན་དེ་སྔའི་བོད་ཀྱི་གནས་སྟངས་འདི་གི་འདི་གི་བག་ཆགས་དེ་མུ་མཐུད་ནས་ལྷག་ནས་ཨེ་དེ་འདྲའི་གི་བརྒྱུད་ནས་ཡང་ཅིག་གི་ག་རེ་ཟེར་དགོས་རེད་དཔེར་ན་ཅིག་གི་སྒྲིག་འཛུགས་མ་འདྲ་དེ་འདྲའི་བཙུགས་ཡས་ད་ད་ག་ནང་བཞིན་ཕྱི་ཡི་གི་གནོན་ཤུགས་དང་ཕྱི་ཡི་གི་རྒྱུད་སྐུལ་བྱས་པའི་ཐོག་ནས་བོད་མི་ནང་ཁུལ་ནང་ལ་ཡང་འཁྲུག་རྐྱེན་བཟོ་ཡས་ལ་སོགས་པ་ད་དེ་འདྲའི་གི་གནས་སྟངས་འོག་ནས་གང་ལྟར་དཀའ་ངལ་དེ་མུ་མཐུད་ནས་རིམ་པར་གནས་བསྡད་ཡོད་རེད། ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་བོད་པ་ཚོ་བཙན་བྱོལ་ལ་འབྱོར་མ་ཐག་ཏུ་ད་བོད་པའི་གནས་སྟངས་འདི་ཉག་ཕྲ་བོ་དང་དཀའ་ངལ་ཆེན་པོ་ཅིག་ནང་ལ་གནས་པ་དང་དེ་འདྲའི་དཀའ་ངལ་ཡོང་ཡས་ཀྱི་རྒྱུ་རྐྱེན་དེ་དེ་སྔ་གང་ལྟར་ཆོལ་ཁ་གསུམ་དང་ཆོས་ལུགས་དང་བཅས་པ་གང་ལྟར་ཆིག་སྒྲིལ་གྱི་གོང་བུ་དེ་བརྟན་པོ་ཞིག་གནས་མ་ཐུབ་པའི་ཀྱི་རྒྱུ་མཚན་དང། དེ་འདྲ་ལ་བརྟེན་ནས་དཀའ་ངལ་མང་པོ་ཅིག་འཕྲད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ད་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ཡང་ཅིག་མང་གཙོའི་བསམ་པ་ཆིག་བསྡུས་ཀྱི་སྒོ་ནས་ད་མནའ་གན་ཐུ་མོ་ཆེ་བཞག་དེའི་ཐོག་ནས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་དག་པའི་དབུ་ཁྲིད་འོག་ལ་ཤར་བསྐྱོད་བྱེད་ཀྱི་ཡིན་ཟེར་བྱས་ནས་ཁས་ལེན་བྱས་ཡོད་རེད་ད་ག་ནང་བཞིན་ད། འདས་པའི་ལོ་དྲུག་ཅུའི་ནང་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་བརྟན་བཞུགས་རིམ་པ་ཕུལ་ཡོད་རེད་ཚོགས་སྡེ་སོ་སོས་ཕུལ་ཡོད་རེད་ཆོས་ལུགས་ཆོས་ལུགས་ཆོས་བརྒྱུད་དང་བཅས་པས་ཀྱིས་ཕུལ་ཡོད་རེད། བརྟན་བཞུགས་དེ་ཚོའི་ནང་ལ་ག་དུས་ཡིན་ན་གསོལ་འདེབས་ཞུ་བའི་ལྟེ་བ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་པ་དང་ཨ་ནི། གཅིག་གིས་སློབ་མ་ཚོའི་ངོས་ནས་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གང་གནང་བ་དེའི་འོག་ལ་ཡང་ཤར་བསྐྱོད་བྱེད་ཀྱི་ཡིན་ཟེར་བྱས་ནས་ད་ཁས་ལེན་བྱས་ཡོད་རེད་ད་ག་ནང་བཞིན་ད། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལ་ཡང་གཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྒྲིག་འཛུགས་མང་པོ་ཡོད་རེད་དེ་ཚོ་གང་གང་གིས་ཨ་ནི་ག་དུས་ཡིན་ན་གཅིག་གྲོས་ཆོད་བཞག་པའི་སྐབས་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་འོག་ལ་ཤར་བསྐྱོད་བྱེད་ཀྱི་ཡིན་ཟེར་ཡ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་དེ་གའི་སྒྲུབ་ཡས་ལ་ང་ཚོས་འབད་བརྩོན་བྱེད་ཀྱི་ཡིན་ཟེར་དེ་འདྲའི་གི་གང་ལྟར་གྲོས་ཆོད་བཞག་པ་ལ་སོགས་པ་དེ་འདྲའི་ཡོད་རེད་ཡིན་ན་ཡང་དངོས་ཡོད་གནས་ཚུལ་སྒང་ལ་དེ་ཚོ་ཏག་ཏག་ཅིག་འགྲོ་ཐུབ་ཀྱི་ཡོད་རེད་ཐུབ་ཀྱི་ཡོད་མ་རེད་ཟེར་ན་ད་འདི་དྲི་བ་ཆེན་པོ་ཞེ་པོ་ཅིག་རེད་འདི་འདྲ་ཡིན་ཙ་ནས་ད་གང་ལྟར་གཅིག་ད་ལྟའི་དུས་ཚོད་འདིར་ལྷག་པར་དུ་ད་གཅིག་བོད་ཀྱི་གནད་དོན་དེ་ཛར་དྲག་ཆེ་རུ་ཆེ་རུ་འགྲོ་གི་རྒྱ་ནག་གཞུང་གིས་བོད་ནང་ལ་སྲིད་བྱུས་དམ་དྲག་ཆེ་རུ་འགྲོ་གི་ཡོད་པ་དང་ད་ག་འདྲ་གཅིག་གིས་ད་ལྟའི་ལོ་དྲུག་ཅུ་ཕྱིན་པ་རེད་དེ་བོད་པའི་གནད་བོད་ཀྱི་བདེན་དོན་དེ་སེལ་མ་ཐུབ་མུ་མཐུད་ནས་འཐབ་རྩོད་བྱེད་ཡས་ཀྱི་གནས་སྟངས་ཡིན་འདིའི་ཆ་ནས། ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ཕྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་དེ་ལ་ཡ་ད་ཆོལ་ཁ་གསུམ་ཆོས་ལུགས་བཅས་པའི་མི་སྣ་རྡོ་རྗེ་གདན་དུ་འཛོམས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ད་ག་འདྲ་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་ཁྲིད་ཡང་དག་པའི་འོག་ལ་ཡ་ཨ་ནི་ཆོལ་ཁ་གསུམ་ཆོས་ལུགས་དང་བཅས་པ་ཆིག་སྒྲིལ་གྱི་གོང་བུ་གཅིག་ཏུ་བསྒྲིལ་ནས་ཞུ་སྒོའི་ལས་དོན་མཐའ་དག་འཐུས་ཤོར་མེད་པར་བྱེད་ཀྱི་ཡིན་ཟེར་ཁས་ལེན་འདི་ད་ད་ལྟ་དངོས་སུ་ལག་ལེན་བསྟར་ཡ་ཧ་ཅང་གི་ད་འབྲེལ་བ་ཆེན་པོ་ཆགས་བསྡད་ཡོད་པ་རེད་ད་ལྟའི་དུས་ཚོད་གཉན་འཕྲང་ཆེན་པོ་འདིའི་ནང་ལ་ཡ་ཨ་ནི་ལྷག་པར་དུ་ད་གང་ལྟར་ཅིག་གིས་ད་ལྟའི་སྤྱི་ཚོགས་ནང་ལོགས་ལ་ཡ་གང་ལྟར་གང་སོང་ཆིག་སྒྲིལ་གྱི་གནས་སྟངས་ཐོག་ལ་ཡ་སེམས་འཚབ་དང་གླེང་སློང་བྱེད་མཁན་མང་པོ་ཡོང་བསྡད་ཀྱི་ཡོད་རེད་དེ་གའི་འདི་ལ་བལྟས་དུས་ཙང་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་སྤྱི་ཟླ